ལས་རིམ་ནི་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ཉིད་ཁྱེད་རང་ཚོ་ལ་ཨ་ས་གཏེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

Seven Day Adventist ཚོགས་པའི་ཐོག་ནས་ཁྱེད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ radio ནས་མི་མང་ཚང་མས་ཀྱི་བར་ལ་གསན

འདིའི་བཀའ་དེ་ནས་གི་ཡང་མི་མང་ཚང་མ་གི་བར་ལ་དེ་རིང་ཡང radio གི་ནས radio ཐོག་ནས་ཁྱེད་ཚོ་མི་མང་ཚང་མ་ལ་ང་ཞུ་འོང་དུ་ཡོད་དུ་ཞེས་ཡ་ད་དེ་རིང་གི་དེའི་ལས་རིམ་དེ། ཡབ་ཡེ་ཤུ། ནས་དེ་དཀོན་མཆོག་གི་དེའི་ས་ཆ་དེ་འཛམ་བུ་གླིང་ལ། བཏང་བ་རེད་དེ་ནི་ཁོང་ཚོ། ཡང་འདི་ལ་སྐྱེས་ནས་ཁོང་ཚོ། འགྲོ་སྟངས་དེ་འོ་ལས་བལ་ནས་དེ་ནས་ཁོང་ཚོ་ལོ་སུམ་ཅུ་ནས་དེ་བར་ནས་དེ་ནས་ཁོང་ཚོའི་གི་འཇིག་རྟེན་གི་འགྲོ་སྟངས་ལ་ཁོང་ཚོས་རོགས་རམ་མང་པོ་བྱེད་ཕོད་པ་ཡིན། ཁོང་ཚོའི་གི་ལས་ཀ་ཀ་མང་པོ་མང་པོ་བྱེད་པ་ཡིན་ནོ་ཞེས་དེ་ནས་མི་མང་ཚང་མ་དེ་དེ་ནས་ཁོང་ཚོའི་གི་དེ་ལས་རིམ་ལས་ཀ་ཐོག་ནས་ཁོང་ཚོ་མི་མང་ཚང་མ་དེ་ནས་ཁོང་ཚོ་ལ་ཡིད་ཆ་ཡིད་ཆེས་བྱེད་པ་ཡིན་ནོ་ཞེས།

དེ་ནས་ཡང། ཁོ་ཚོ་འགྲོ་བའི་སྐབས་ལ་ཁོང་ཚོས་ཡང་ཡབ་ཡེ་ཤུ་གི་ཆེད་ལ་སངས་རྒྱས་ཀྱི་བཀའ་དེ་སྤྱོད་པའི་སྐབས་ལ་ཡང་འོ་དེ་སྤྱོད་པའི་འགྲོ་བའི་སྐབས་ལ་ཡང་ཁོང་ཚོ་གི་མི་ཟ་ཟིན་ཀྱང་ཞིག་ལ་ཁོང་ཚོས་ཐུག་པ་ཡིན། ད་དེ་ཟ་ཟིན་ཏེ་དེ་ནས་འོ་མི་དེ་དག་མང་པོ་ཉོས་ཏེ་དེ་འགྲོ་སྟངས་དེ་ལ་ཁོང་ཚོ་གི་ནང་གི་མི་མང་ཚང་མ་དེ་ཡང། ད་ཚང་ཚ་བོ་ཚུགས་པོ་བྱེད་བྱེད་པ་རེད་ཨ་ཧ་ད་དེ་དེ་དེ་མི་མི་མི་ལང་གི་རེད་ད་དེ་མི་དེ་ད་ཤི་གི་ཡིན་པོ་འདུག་བསམ་བྱུང་ཡང་དེ་མི་དེ་ལ་ཡབ་ཡེ་ཤུ་གི་ཨ་ཧ་ད་དེ་དེ་ལང་གི་ཡིན་པ་ད་ཁྱེད་ཁོ་ཁོ་ལོང་ལོང་ཅི་མ་གོ་སྐབས་ལ་དེ་ནི་ད་ཡང་ཨོ་ཟ་སེང་གེ་མི་དེ་གྲགས་པ་ཡིན་འོ་ནས་འོ་དེ་དེ་དེ་ལས་ཀ་ནས་འོ་ལས་དེ་ནས་ཁོང་ཚོས་ཡང།

དེ་རིང་གི་ལས་རིམ་ལ་ཕེབས་གནང་བས་དེ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་གི་སན་དེས་དང་འགྲོ་སྟངས་ཀྱི་སན་དེས་དང་ཚང་མ་ཁྱེར་ནས་ང་འོང་གི་ཡིན་སྨྲས་ཏེ་ཁྱེད་ཚོ་མི་མང་ཚང་མ་ལ་ཞུ་གི་ཡིན་ནོ་ཞེས་ཡ་ད་དེ་རིང་འདི་ལ་ཐུགས་རྗེ་ཆེ། འདི་ཨ་ས་གི་བ་ནི radio ཚོགས་པ་གི་མི་མང་ཚང་མ་ལ་དགུང་ཚང་ཞུ་གི་ཡིན་ནོ་ཞེས།

རེ་ལྡིའོ་གི་ཚོགས་པའི་གི་ཐོག་ནས་ཁྱེད་ཚོ་མི་མང་ཚང་མ་ལ་ཡང་བཀའ་སློབ་ཅིག་ཞུ་ཡི་ཡིན་ཞེས། ད་དེ་རིང་གི་འདི་འགྲོ་སྟངས་ཀྱིས་ཁྱེད་ཚོ་མི་མང་ཚང་མ་ལ་ངས་བུ་ལོན་སྐབས་ལ་རང་གི་ཁྱིམ་མཐའ་མ་ལ་གསང་སྤྱོད་གཙང་མ་ཅིག་བཟོ་དགོས་པ་རེད། སངས་རྒྱས། ཨོ་ད་འདི་གསང་སྤྱོད་ཅིག་བཟོས་ནས་ནམ་འབད་ན་འདི་གསང་སྤྱོད་ལ་རང་གི།

དེ་སྦྲང་མ་དེ་རང་གི་ཁ་ལག་ལ་བཤམ་འོང་གི་ཡོད་རེད། ཨོ་ད་ཁ་ལག་ལ་བཤམ་ནས་དེ་ནས་ཨོ་ཁ་ལག་ལ་དེ་ནས་ཁོས་གི་ཨོ་སྐྱག་པའི་གི་བཙོག་པ་བུ་ལུང་བ་བུ་ལུང་ཆེན་མོ་བཙོག་པ་དང་དེ་ནས་ཁོས་གི་ཨོ་སྦྲང་མ་དེ་གི་དེ་ནས་ཨོ་ལ་སྒོ་ང་བཏང་གི་ཡོད་རེད། ཨོ་ད་དེ་དེ་ཨོ་རང་མིའི་མི་མཐོང་ཡོད་རེད། ཆུང་ཆུང་ཞེ་དྲག་ཆུང་ཆུང་འོང་གི་ཡོད་རེད།

ད་འོ་གསང་སྤྱོད་དེ་ཡག་པོ་གཙང་མ་ཞེ་དྲག་བཟོ་དགོས་ན་གསང་སྤྱོད་གཙང་མ་ཡོད་ན་ད་ནི་རང་གི། ཧར་མཛོ་ཆུ་མཛོ་ཕོ་ཤོག་ཅི་ཐམས་ཅད་དེ་གཙང་མ་ལུས་ཀ་རེད། གཙང་མ་ཡག་པོ་ཆགས་ཀ་རེད། དེ་གཙང་མ་ཆགས་ན་ད་ནི་དེ་རེད་ལ་ཕན་ཐོག་ཡོད་རེད། མ་རུག་པའི་གི་དེ་ནི་གསང་སྤྱོད་དེ་མ་བཟོས་པས་སྐྱག་གཅིན་པ་དང་གཏེར་རེ་རེད་དེ་ནི་རང་གི། ཁྱིམ་གྱི་མཐའ་མ་དང་དེ་ནི་དེ་ཡི་གི་བར་ཡག་ལ་དེ་བཏང་ན་དེ་རིགས་ཡག་པོ་མིན་པ་རེད། ང་མི་མང་ཚང་མ་ལ་དེ་རིང་གི་དེ་བཀའ་སློབ་དེ་དེ་ཞུ་གི་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་གསན་བཞུགས་རོགས་གནང། ཡང། སང་ཉིན། དུས་ཚོད་དེ་གའི་ཐོག་ལ་ཁྱེད་ཚོ་མི་མང་ཚང་མའི་བར་ལ་ཡང། ཡབ་ཡེ་ཤུ་གི་བཀའ་སློབ་དང་དཀོན་མཆོག་གི་དོན་ཅིག་འཁྱེར་ནས་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཡང་ང་སླེབས་གི་ཡིན་ནོ་ཞེས་དེ་རིང་གི་འདིའི

འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ལྡིའོ་ནས་མི་མང་ཚང་མའི་གི་བར་ལ་གསན་ཡོང་གི་ཡོད། རེ་ལྡིའོ་གསན་མཁན་གྱི་མི་མང་ཚོ་དུས་ཚོད་འདི་ནས་ད་རྫོགས་ཀྱི། བས་སོང། དེ་རིང་གི་འདི་ལས་རིམ་ལ་ཕེབས་གནང་ཟིན་འདི་ལ་ལན་གྱིས་ལྷན་རྒྱས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།